གཞོན་སྐྱེས་དང་ཤེས་ཡོན། གཞོན་སྐྱེས་དང་ཤེས་ཡོན། འདི་ག་ཨ་མི་རི་ཀའི་རླུང་འཕྲིན་ཁང་བྷི་ཨོ་ཨེ་ཡི་གཞོན་སྐྱེས་དང་ཤེས་ཡོན་ཅེས་པའི་ལེ་ཚན་འདི་ནི་རང་རིགས་བློ་གསར་གཞོན་སྐྱེས་རྣམས་ཀྱི་ཆེད་དུ་གཙོ་བོ་གཞོན་སྐྱེས་རྣམས་ཀྱི་ངོས་ནས་ཤེས་ཡོན་སློབ་གསོ་དང། ཆབ་སྲིད། མང་གཙོ། འགྲོ་བ་མིའི་ཐོབ་ཐང་དང་གཞོན་སྐྱེས་ཀྱི་མི་ཚེའི་ལོ་རྒྱུས་སོགས། སྤྱི་ཚོགས་ཀྱི་གནད་དོན་གང་ཅིའི་ཐད་བགྲོ་གླེང་དང་བརྗེ་ལེན་བྱེད་རྒྱུར་དམིགས་བསལ་བསྐྲུན་པའི་ལེ་ཚན་དེ་ཡིན་པས་རྣམ་པ་ཚོས་ལེ་ཚན་འདིའི་ནང་ཞལ་པར་བརྒྱུད་དེ་མཉམ་ཞུགས་གནང་རོགས་གནང་ཞུ་བ་དང་ཆབས་ཅིག་ཏུ། ང་ཚོའི་གཟའ་འཁོར་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་ད་ལྟ་པད་མ་བདེ་ཆེན་ལགས་ཀྱིས་འགོ་འཛུགས་ཞུ་གི་རེད། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན། རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང། VOA། ཡི་བོད་སྐད་སྡེ་ཚན་གྱི་གཞོན་སྐྱེས་དང་ཤེས་ཡོན་བཅས་ནི་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུ་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨན་དེ་རིང་གི་ལས་རིམ་ནང་ལ་བགྲོ་གླེང་ཞུ་བའི་བརྗོད་གཞི་དེ་ད། གཟའ་འཁོར་སྔོན་མའི་ཨནི་མཇུག་ལ་ཡ། ནིའུ་ཡོག་ནང་ལ་ཨནི་བོད་པའི་གཞོན་སྐྱེས་ཚོ་ལ་ཡ་ད་ནང་ཆོས་དང་ཨནི་གཞོན་སྐྱེས་འགོ་ཁྲིད་ཀྱི་ཟབ་སྦྱོང་ཞིག་གནང་བ་རེད། ཨན་བྱས་ཙང་འདིའི་སྐོར་ལ་ཡ་གླེང་མོལ་ཞུ་ཡ་ཡིན། ཨན་དེ་རིང་གི་གླེང་མོལ་ཞུ་སའི་སྐུ་མགྲོན་དེ་ཡང་བདེ་ཆེན་བཟང་པོ་ལགས་ཡིན་བདེ་ཆེན་བཟང་པོ་ལགས་ཟབ་སྦྱོང་འདིའི་ནང་ལ་ཡང་མཉམ་ཞུགས་གནང་མཁན་ཅིག་རེད་ཨན་བདེ་ཆེན་བཟང་པོ་ལགས་ཕ་གི་ནིའུ་ཡོག་ནང་ལ་ཨན་ཁྲིམས་ཀྱི་སློབ་སྦྱོང་གནང་མཁན་ཅིག་རེད་ཤག་བདེ་ཆེན་བཟང་པོ་ལགས་བཀྲ་ཤིས་བདེ་ལེགས། ཧོ་བཀྲ་ཤིས་བདེ་ལེགས། ཐུགས་རྗེ་ཆེ་ད་དེ་རིང་ཁྱེད་རང་གི་དཔེ་དེ་ང་ཚོ་ཡང་དུས་ཚོད་བཏོན་ནས་བྱས་བཀའ་མོལ་གནང་བ་ཡག་པོ་ཞིག་བྱུང་སོང་ཨ་ནི་ཁྱེད་རང་ལོགས་ལོགས་དང་དེ་ཡིན་དེ་ཡིན། གཞོན་སྐྱེས་མང་པོ་ཅིག་གིས་ད་རེས་ཨ་ནི།

མཚན་གང་གི་ཐོག་ནས་ཡིན་ན་འདྲ་གང་གི་ཐོག་ནས་ཡིན་ནའི་ཕན་ཐོགས་ཆེན་པོ་ཡོད་ས་རེད་རྒྱ་ཆེ་པོ་དུ་དེ་བཟང་པོ་ཞིག་བྱུང་ཡང་ཡོད་ས་རེད་ཨན་དེ་མ་ཚད་གི་སོ་སོ་བ་ནི། སོ་སོ་དང་འདྲ་བའི་ནི་སློབ་གྲྭ་ཕྲུ་གུ་མང་པོ་ཞིག་བོད་པ་བོད་རིགས་གྱི་པ་ཞིག་ཐུག་ཡོང་གི་རེད་ཨན་དེ་དེ་གཉིས་ནི་གོ་སྐབས་ཡག་པོ་ཞིག་འདུག་བསམས་འོ་དེ་ལ་ནི་ང་རང་གི་རྒྱུ་མཚན་དེ་འདྲའི་འདྲ་བོ་ཞིག་ལ་བརྟེན་ནས་ནི་དེ་ལ་ཨ་ནི་འགྲོ་ཡིན་ཟབ་སྦྱོང་ལ། འོ་ལགས་སོ་ཡིན་དུས་ད་ཟབ་སྦྱོང་གྲུབ་པ་ད་ག་རེད། ཚེས་བཅོ་བརྒྱད་ཉིན་མོ་དེ་གྲུབ་རེད། ཨེ་ནི་བྱས་ཙང་ད་ཟབ་སྦྱོང་འདི་ཆ་ཚང་གྲུབ་པ་བྱས་ཟབ་སྦྱོང་ནང་ཁྱེད་རང་ཆ་ཚང་ཞུགས་ཚར་བའི་ཆ་ནས། ཟབ་སྦྱོང་འདི་ཁྱེད་རང་གི་ཐོག་མ་གཅིག་གི་རེ་བ་དང་དམིགས་ཡུལ། གསུངས་པ་ནང་བཞིན་ཅིག་བྱུང་སོང་ཨེ། ཨོ་རེད་རེད་ད་ཡང་རེད་ངས་ནས་སོ་སོ་འགྲོ་དུས་ཐོན་པ་ལྟ་ཅི་བྱེད། ད་ང་ཚོ་ཚང་མ་ཅིག་གིས་ཚང་མ་ཅིག་གིས་དུས་ཚོད་ཀྱི་དཀའ་ལས་ཁག་པོ་བྱེད་ཀྱི་རེད་ནས་ད་དུས་ཚོད་སོ་སོ་ཡོད་མེད་ལ་མ་བལྟོས་པ་བྱས་དུས་ཚོད་ཅིག་བཏོན་ནས་དེ་སྔོན་ནས་འགྲོ་དུས་ཚང་མ་སོ་སོ་གི་རེ་བ་ཅིག་བརྒྱབ་འདི་འདྲས་ཀྱི་ཡོང་གི་རེད་འདི་འདྲས་ཀྱི་ཡོང་གི་སོགས་རེ་བ་བརྒྱབ་འགྲོ་གི་ཡོད་རེད་བ། ད་ནས་དུས་ཚོད་ཚང་མ་དངོས་གནས་ཡག་པོ་ཞིག་བྱུང་སོང་བསམ་བསམ་ཞིག་བྱུང་སོང་ཨ་ནས་དེ་མ་ཚད་ཀྱི་ད་ཅི་ཞིག་ཁོང་ཚོ་ང་ཚོ་ཕ་གི་ལ་འགྲོ་ནས་ད་ད་ཨ་ནས་ན་གཞོན

མགོ་ལ་ལས་ཀ་བྱེད་དངོས་གནས་བྱས་ན་སོ་སོ་གི་མཐའ་ཚད་ཀྱི་དེ་འདྲ་ཚོས་ལོ་ཆུང་ཆུང་མང་པོ་ཡིས leader བྱས་ནས་ད་འགོ་ཁྲིད་ལས་དགོས་ཀྱི་ཡོད་པ་སོང་ཙང་འགོ་ཁྲིད་བྱས་ནས་ད་ག་འདྲས་ཟིག་བྱེད་དགོས་ཀྱི་ཡོད་མེད་དོ་དེ་འདྲས་ལ་ཕན་ཐོགས་མང་པོ་ཞིག་འདུག་དེ་མ་ཡིན་པ་ད་ལྟ་ཡང་ད་དངོས་གནས་སོ་སོ་སོ་སོ་གི་གང་ཡིན་ཟེར་ན་ད་ཚོང་འབྲེལ་གྱི་ཐོག་ནས་འགྲོ་གི་ཡིན་ན་འདྲ་ཤེས་ཡག་གི་ཐོག་ནས་འགྲོ་གི་ཡིན་ན་ལམ་ཁ་མང་པོ་ཡོད་བསྡད་པ་འདུག་དེ་འདྲས་ཞིག་ད་རིམ་པ་མང་པོ་ཞིག་བྱུང་བ་ཡོད་བསྡད་པ་ཞིག་འདུག་དེ་མ་ཟད་ཀྱི་ག་ཚོད་ང་ཚོ

དེ་བ་ནི་ཨ་མི་རི་ཀའི་གི་མི་སེར་ཡིན་ན Tibetan America ལ་ནི་སོ་སོ་དངོས་གནས་ཨ་མི་རི་ཀའི་གི་མི་སེར་ལ་ཐོབ་ཐང་ག་འདྲ་ཡོད་ན་ནི་སོ་སོ་ལ་ཡོད་བསྡད་པ་ཡིན་པ་དེའི་ཐོབ་ཐང་དེ་བེད་སྤྱོད་བཏང་ནས་སོ་སོ་གི་དངོས་གནས་བྱས་ན་ད་གི་ཡས Senator ཡིན་ན་འདྲ Representative ཡིན་ན་འདྲ་ཚོ་ཚང་མ་ལ་ཞུ་གཏུག་བྱས་ནས་ཨ་ནི་བོད་ལ་དེ་འདྲའི་དཀའ་ངལ་དེ་འདྲ་འདུག་ང་ཚོ་རོགས་པ་བྱེད་དགོས་གི་འདུག་ཟེར་ལབ་པ་ཡིན་ན་ཨ་ནི་བོད་པ་དེ་བ་དངོས་གནས་བོད་པའི་གི་འདྲ་ག་ཚད་ཀི་ཐོག་ཚད་དེ་བ་ཡ་གདེང་ཆ་ག་ལ།

དེ་འདྲ་ཁོང་ཚོ་ཉི་མ་རེ་རེ་ལ་ད་དེ་འདྲའི་ཚོ་ང་ཚོ་ལ་མ་སྐད་ཆ་བཤད་མཁན་རེད་བཀའ་སློབ་གནང་མཁན་རེད་མ་འདྲ་མ་འདྲ་བ་ཁྲིད་དེ་འདུག་ཁོང་ཚོ་ཉི་མ་དང་པོ་ལ་ཁོང་ཚོ་ད་དང་པོ་འགོ་ཁྲིད་དམ་པ་སྐུ་ངོ་དངོས་གྲུབ་ཚེ་རིང་ལགས་ཁོང་ཚོ་གི་འགྲེལ་བཤད་གནང་ཡ་ད་དེ་མ་ཟད་ཀྱི་ད་ད་བསྟན་འཛིན་གྲགས་པ་ལགས་བྱས་འདུག་བསྟན་འཛིན་གསལ་སྒྲོན་ལགས་ནི་ད་ད་ད་སྐུ་ངོ་ཁོ་རང་གི་བུ་མོ་བྱས་ཁོང་ཚོ་གི་ཡང་ང་ཚོ་ལ Youth Leadership། ནི་ན་གཞོན་འགོ་ཁྲིད་གང་འདྲ་བྱེད་དགོས་ཡོད་མེད་དེ་འདྲའི་སྐོར་ལ་འགྲེལ་བཤད་བརྒྱབ་བྱས། ནི་ཉིན། ནི་དེ་མ་ཟད་ཀྱི་ད་ལྟ། ནི་ཡང་ང་ཚོ་རྒྱ་རིགས། གི་ཁོ་རང་རྒྱ་མི་ཡིན་པ་བྱས་རྒྱ་མི་གི་དེ་འདྲའི། ནི་དགེ་རྒན་ཆེན་མོ་ཞིག Professor Lau Hon ལབ་ཡ་ཅིག་ནི་དངོས་གནས་བྱས་ན་ད་བོད་པ་དེ། རྒྱ་མི་གི་ཆ་ཤས་ཀྱི་ཁྱོན་ནས་རེད་མི་འདུག་ཟེར་ཡ་དེ་འདྲའི་གི་ད་ཁོ་རང་གི་ཞིབ་འཇུག་བྱས་བཞག་རྒྱུ་ཡི་དེ་འདྲའི་གི་སྐད་ཆ་བཤད་ནས་ང་ཚོ་ལ་ནི་གོ་སྒྲིག་གནང་བཞག་འདུག་ནི་ཉིན་གཉིས་པ་ལ་ནི་ད། གཞོན་གཞོན་ད། ལོ་བཅུ་བཞི་དེ་འདྲ་གཞོན་པ་དེ་འདྲ་འདུག་ཨ་ནི་དེ་མ་ཟད་ཀྱི་ད་ལྟ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནས་དགེ་བཤེས་གྲ་སྒྲིག་གནང་བཞག་འདུག་ཨ་ནི་ད་ལྟ་དགེ་བཤེས་བློ་བཟང་བསྟན་འཛིན་ལགས་ཀྱིས་ཁོང་ཚོ་ཨ་ནི་སྐད་བཏང་ནས་ཨ་ནི་ང་ཚོ་ལ་དངོས་གནས་བྱས་ན་ད་ལྟ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དེ་ཡང་དེ་འདྲའི་གི་སྐོར་འདུག་ཨ་ནི་ད་ལྟ་ད་དབྱིན་སྐད་དུ་བཤད་ན compassion ལ་ར་བ། ད་དེ་བྱམས་སྙིང་རྗེ་དང། དེ་འདྲའི་གི་སྐོར་ནས་ཨ་ནི་འགྲེལ་བཤད་རྒྱག་གནང་ཡ་ར་བ་དེ་འདྲའི་གི། དཔེ་འདྲ་ཅིག་གནང་སོང་བ་ནི་ང་ཚོ་ཉི་མ་མཐའ་མ་དེ་ལ་ད་ཡང་ད་མཇུག་སྡོམ་གི་མཛད་སྒོ་དེ་ལ་ད་ད་ཨ་ནི་སྐད་བཏང་བཞག་འདུག་སྐྱབས་རྗེ་སྨན་རི་ཁྲི་འཛིན་པ་ལུང་རྟོགས་ཟླ་བ་དར་རྒྱས་དཔལ་བཟང་པོ་མཆོག་ཁོ་རང་ཨ་ནི་ཕེབས་ནས་ང་ཚོ་ལ་དེ་འདྲའི་བཀའ་སློབ་གནང་ཡ་དེ་དེ་འདྲའི་གི་དཔེ་གོ་སྐབས་ཡག་པོ་རག་སོང། འོ་ལགས་སེ། ཡིན་དུས་ད། བདེ་ཆེན་བཟང་མོ་ལགས་ཀྱིས། གཅིག་གི། ད་རིང་གི་ཟབ་སྦྱོང་འདི་ཞེ་པོ་ཅིག་ཕན་ཐོགས་པོ། ཡག་པོ་ཅིག་བྱུང་པ་ཁྱེད་རང་གིས་གསུངས་སོང་ལ་ཁྱེད་རང་གི་གཞན་པ་ཚོའི་གི་ཆེད་དུ་ཡི་འགྲེལ་བཤད་ཡག་པོ་ཞེ་པོ་ཅིག་བསྐྱོན་གནང་སོང། བྱས་ཙང་ད། ཟབ་སྦྱོང་འདི་འདྲས་ཀྱི་གཅིག་གི་ཕན་ཐོགས་འདི་ལྟ་སྟབས་ཡོད་པ་རེད་ཤག་ཡིན། ཟབ་སྦྱོང་འདིའི་ནང་ལ་ད་བཞུགས་མཁན་གཞོན་སྐྱེས་ག་ཚོད་སུ་གི། མ་འོངས་པ་ལ་ཡང་གཅིག་གི་གཞོན་སྐྱེས་གཞན་པ་ཚོའི

ཡང་དེ་འདྲ་བྱས་ཏེ་ངེད་གནས་སྤོས་ན་སོ་སོ་སོ་བར་དུ། མི་ཤེས་ག་བེར་བེར་ཨ་ནེ་ན་ཞེན་ག་སོ་སོ་བར་དུ་གཅིག་གིས་གཅིག་གི་སྐད་ཆ་བཤད་བཤད་རྒྱན་ལན་བྱས་ཏེ་ན་ནི་བྱ་སྲིད་གོ་ཤེས་བས་ན་འདྲ་ཕྱིའི་གོ་ཤེས་བས་ན་འདྲ་ང་ཚོ་བལ་བ་ལ་ཡ་གི་ཚིག་དེ་ཐ་སྙད་དེ་ན་ཨ་ནི་དེ་ནི་ནི་ཀླད་བདེ་ཡ་ཡིན་པ་རེད་དེ་འདི་ཚང་པ་ཨ་ནི་བེ་རི་ཞན་ཞན་སོ་སོ་བར་དུ་གཅིག་གིས་གཅིག་གི་ངོ་ཤེས་པ་ཆགས་ཨ་ནི་ཡག་པོ་ཆགས་དེ་ཚང་པ་བེ་ཞེས་ཏེ་སོ་སོ་དངོས་གནས

ཨ་ནི་དེ་མ་ཟད་ཀྱི་སྨན་ཁང་ནང་ལས་ཀ་བྱེད་མཁན་དག་ནི་མི་མང་པོ་འདྲ་མི་འདྲ་མང་པོ་ཞིག་ཡོད་ནས་དེ་འདྲ་དུ་ཕེབས་ཏེ་འདུག་ཨ་ནི་དངོས་གནས་ཁོང་ཚོ་གི་འོག་ནས་ད་ལྟ་མི་ཤེས་ཀྱི་ད་ལྟ་ཨ་མོ་རི་ཐུ་ལོ་ལྷང་ངེ་ཁོ་ནས་ད་ལྟ་དགེ་བཤེས་སྦྲང་རྩི་གནང་གི་འདུག་བློ་བཟང་བསྟན་འཛིན་ཁོང་ཚོ་གི་ཨ་ནི་ང་ཚོ་ལ་ད་ལྟ་མི་མི་སི་ཀ་ནས་ཆོས་ལུགས་ལ་མ་བལྟོས་པའི་བཟང་སྤྱོད་དེ་ག་འདྲ་ཞིག་དགོས་ཀྱི་རེད་ཟེར་དེ་འདྲ་འགྲེལ་བཤད་བརྒྱབ་པའི་སྐབས་ལ་དངོས་གནས་ཀྲུ་ནན་པོ་ཧུ་དུ་དུག་དོ་སྣང་སྤྲད་དོ་སྣང་ཤུགས་ཆེན་པོ་སྤྲད་ཨ་ནི་སྐད་ཆ་དྲི་ཡ་ཡིན་ན་རེད་དེ་འདྲ་གི་ཕར་ཚུར་དྲི་དུས་སྔོན་དུ་ཀྲུ་ནན་ཧ་ཅང་ཡག་པོ་བྱུང་སོང་དྲན་གི་འདུག་དེའི་དེ་ཚང་པ་ལ་ད་ཤུགས་ཆེ་ས་ནས་བཤད་ན་ཆ་སྙོམས་ཐོག་ནས་དངོས་གནས་མང་པོ་ཞིག་གི་ནི་དོ་སྣང་ཧ་ཅང་ཡག་པོ་ཞིག་སྤྲད་གི་འདུག་བསམ་པ་དེ་འདྲ་དྲན་གི་འདུག་ང་རང་གི་སེམས་ལ། ལོ་ལེགས། ཐུགས་རྗེ་གནང་ད། དེ་རིང་བདེ་ཆེན་བཟང་པོ་ལགས་མཉམ་དུ་བཀའ་མོལ་ཞུ་ཡ་བྱུང་བ་དེ་དཔེ་ཡག་པོ་བྱུང་ཁྱེད་རང་གི་ཟབ་སྦྱོང་འདིའི་ནང་ལ་ཞུགས་ཕན་ཐོགས་པོ་ཞེ་པོ་ཅིག་ཡོད་པ་དང་དེ་ག་ནང་བཞིན་གཞན་པ་ཚོ་ལ་ཁྱེད་རང་འདིའི་གི་ཨེ་ནི་གནད་འགག་དང། དེ་ཚོའི་ཐོག་ལ་ཡང་འགྲེལ་བཤད་བསྐྱོན་གནང་སོང། བདེ་ཆེན་བཟང་པོ་ལགས་ཁྱེད་རང་ཡིན་པ་ཡིན་ན་ད། ཨ་མི་རི་ཀའི་ནང་ལ་ཨེ་ནི Criminal Law ཟེར་རེད་པ་དེ་འདྲའི་ཁྲིམས་ལུགས་རིག་པའི། དམིགས་བཀར་གི་ཨེ་ནི་སློབ་སྦྱོང་གནང་གི་ཡོད་རེད་མཐོ་རིམ་སློབ་གྲྭའི་ནང་ལ། ཁྱེད་རང་དེའི་སྔོན་ལ་སློབ་སྦྱོང་ག་པར་གནང་པས་ཁྱེད་རང་བོད་ནས་ཚུར་ག་དུས་ཕེབས་པས།

དེ་རིང་ཨེ་ནི་ཁྱེད་རང་ཅིག་གིས་བོད་ནས་ཕྱིས་སུ་ཕེབས་སློབ་སྦྱོང་ཆ་ཚང་ད་ཅིག་གཞི་རིམ་སློབ་སྦྱོང་དེ་ཚང་མ་ཁྲིམས་ཨེ་ནི་ད་མཐོ་རིམ་སློབ་སྦྱོང་ནང་ལ་ད་ཁྲིམས་ཀྱི་སློབ་སྦྱོང་གནང་གི་ཡོད་རེད་བྱས་ཙང་ད་ཞེ་པོ་ཅིག་ང་ཚོའི་གཞོན་སྐྱེས་ཚོའི་ངོས་ནས་མིག་ལྟོས་ལྟ་ས་ཅིག་རེད་ཤག་ང་ཚོའི་ད་འདིའི་རླུང་འཕྲིན་འདི་བརྒྱུད་བྱས་བྱས་ནས་ཨེ་ནི་ང་ཚོའི་གཞོན་སྐྱེས་ལས་རིམ་འདི་བརྒྱུད་ནས་གཞོན་སྐྱེས་གཞན་པ་ཚོ་ལ་ཁྱེད་རང་གིས་ག་རེ་འདྲ་པོ་གསུང་འདོད་འདུག་གས། ཧཧཧ། ང་རང་འདྲ་བོ་ཞིག་འདི་ནས་མེད། བོད་པའི་གཞོན་སྐྱེས་དེ་ཚོ་ལ་འདི་འདྲ་བྱེད་དགོས་འདི་འདྲ་བྱེད་དགོས་མ་རེད་ཟེར་ན་ཞེ་ར་ཟེ་ཤེས་ཤིག་མི་འདུག་རེད་བ། ཡིན་ནའི་ལ་དངོས་གནས་ང་རང་གི་ཕྱོགས་གཅིག་ནས་ང་རང་རྩ་ཆེ་ཤོས་གཅིག་གལ་ཆེ་ཤོས་གཅིག་ག་རེ་མཐོང་གི་འདུག་ཟེར་ན་ད། རྒྱ་གར་ལ་བསྡད་མཁན་ཡིན་ན་འདྲ་བལ་ལ་བསྡད་མཁན་ཡིན་ན་འདྲ། ཕྱི་རྒྱལ་ཨ་རི་ལྟ་བུ་བསྡད་ད་ག་པར་ཡང་བསྡད་མཁན་ཡིན་ན་སོ་སོ་དངོས་གནས་དྲང་གནས་གི། གཙོ་བོ་ཆེ་ཤོས་ནང་གི་ག་རེ། ངས་མཐོང་གི་འདུག་ཟེར་ན་ནི་དངོས་གནས་དྲང་གནས་སོ་སོ་ཡིས་ནི་བོད་པ་ཡི་ཡིན་པ་དེ་དྲན་པ་མ་བརྗེད་པར་སྐྱེ་ར་བ་ས་ཤུགས་དགའ་བ་ཡིན་འགྲོ་ན་ཨ་ནི་དངོས་གནས་དྲང་གནས་བོད་ཟེར་ཡ་དེ་སོ་སོའི་མཚན་པ་ནོར་དྲན་ཐུབ་པ་སྐྱེ་དེ་དྲན་པ་མ་གཡེལ་བ་ཡིན་ན་ཨ་ནི་དངོས་གནས་དྲང་གནས་སྐྱེ་གྱི་ཨ་ཡ་མི་ཆེན་པོ་དེ་འདྲ་བེམ་པོ་བེམ་ཆེན་ཐུབ་ཡ་གི་གོ་སྐབས་རག་པ་ཡིན་ན་འདྲ་ཨ་ནི་དེ་མིན་ན་སོ་སོ་འདྲ་བོ་གི་ལྷོ་བཀྲུས་ཨ་ནི་རྒྱ་རིགས་ཡིན་ན་འདྲ། ཨ་ནི་རྒྱ་མི་ཡིན་ན་འདྲ་ཨི་ཕྱི་རྒྱལ་གྱི་མི་རིགས་ཡིན་ན་འདྲ་ག་རེ་ཡིན་ན་འདྲ་ག་པར་ཡང་ཕྱིན་ན་གོ་སྐབས་གང་འདྲ་ཡི་རག་ན་དངོས་གནས་དྲང་གནས་ང་ཚོ་བོད་ཟེར་ཡ་དེ་དྲན་པ་མ་བརྗེད་ནས་བོད་དོན་སྐོར་ལ་ཨ་ནི་འགྲེལ་བཤད་རྒྱག་ཐུབ་ཡ་འདྲ་བོ་དང་ཨ་ནི་བོད་ཟེར་ཡ་དེའི་སྐོར་ལ་མི་ལ་བཤད་ཐུབ་པ་ཡིན་ན་ཨ་ནི་དངོས་གནས་དྲང་གནས་དེ་ལ་ཕན་ཐོགས་ཤུགས་ཆེན་པོ་ཡོང་གི་རེད་དྲན་གི་རེད་ད་ང་ཚོ་བོད་ཟེར་དེ་ཙམ་པ་ཡ་འཛམ་བུ་གླིང་ལ་རྒྱ་ཆེའི་སྟེང་ལ་འགྲོ་ཐུབ་མི་འགྲོ་གི་རེད་བ་དེ་འདྲ་ཡིན་ན།